ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs.com.au/tibetan དུ་བསྐྱོད་རོགས། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་གནམ་གཤིས་འགྱུར་ལྡོག་ལྷན་ཚོགས་ཀྱིས་དེང་རབས་དང་མཐུན་པའི་གནམ་གཤིས་འགྱུར་ལྡོག་སྐོར་གྱི་སྙན་ཐོ་ཞིག་གི་ནང། མ་འོངས་ལོ་བཅུ་ཚན་ཁ་ཤས་ཤིག་གི་ནང། རྒྱ་མཚོ་ཡི་མཐོ་ཚད་དེ་བཞིན་མཐོ་རུ་འགྲོ་རྒྱུ་ཡི་ཉེན་ཁ་ཡོད་སྐོར་འགྲེལ་བརྗོད་གནང་ཡོད་པ་རེད། དེ་ཡང་ཕྱི་ལོ་ཉིས་སྟོང་ལྔ་བཅུ་ལོའི་ནང་ཚུད་དུ་ལྡོག་ཏུ་མེད་པའི་རྒྱ་མཚོ་ཡི་མཐོ་ཚད་མཐོ་རུ་འགྲོ་རྒྱུ་ཡིན་པའི་གནས་སྟངས་དེའི་ཐད། དྲ་ཐོག་ས་ཁྲ་ཞིག་གིས་མཚོ་ཁར་གནས་སྡོད་བྱས་ཡོད་པའི་མི་རྣམས་ཀྱིས། ཡུལ་དེའི་གནས་སྟངས་དང་བསྟུན་ནས་ཐབས་ལམ་གང་འདྲ་འཚོལ་དགོས་མིན་དང། གྲ་སྒྲིག་གང་འདྲ་བྱེད་དགོས་མིན་ལམ་སྟོན་བྱས་ཡོད་པ་རེད། ཨོ་སི་ཁྲུ་ལི་ཡ་ཡི་མཚོ་འགྲམ་གྱི་ས་གནས་མང་པོ་ཞིག་ནི། གདོད་མ་ཡི་མི་རིགས་ཨབ་རི་ཇི་ནལ་རྣམས་ཀྱི་ས་གནས་རྩ་ཆེན་ཆགས་ཡོད་པ་དང། འདས་པའི་ལོ་ངོ་ཆིག་ཁྲི་ཉིས་སྟོང་ཙམ་གྱི་རིང། ཨབ་རི་ཇི་ནལ་རྣམས་མཚོ་འགྲམ་དུ་གནས་སྡོད་བྱས་ནས། ཉ་སོགས་མཚོ་ཟས་ལ་བརྟེན་ནས་གནས་བཅའ་ཡོད་པ་དང། རིམ་བཞིན་ཟས་སྤྱོད་དང་གོམས་གཤིས། ཞིང་ལས་སོགས་འགྱུར་བ་ཕྱིན་ཡོད་པ་རེད། འོན་ཀྱང་ཨོ་སི་ཁྲུ་ལི་ཡ་ཡི་ཐུན་མོང་མ་ཡིན་པའི་ཁྱད་ཆོས་ལྡན་པའི་སྤྱི་ཚོགས་དེར། རྒྱ་མཚོ་ཡི་མཐོ་ཚད་འཕར་བཞིན་པའི་གནས་སྟངས་དེས་ཉེན་ཁ་ཆེན་པོ་བཟོས་ཡོད་པ་རེད། Shayne McGregor ལགས་ནི་མེལ་སྦོན་དུ། Monash ཞིབ་འཇུག་གཙུག་ལག་སློབ་གཉེར་ཁང་གི་གོ་ལ་དང་རླུང་ཁམས། ཁོར་ཡུག་བཅས་ཀྱི་སྐོར་སློབ་དཔོན་ཆེན་མོ་ཞིག་ཡིན་པ་དང།

མ་འོངས་པ་ལོ་སུམ་ཅུ་ནང་ལ་རྒྱ་མཚོ་ཡི་མཐོ་ཚད་མཐོ་རུ་འགྲོ་རྒྱུ་ཡི་རྒྱུ་རྐྱེན་དེ་ཚོ་ཚང་མ་ང་ཚོས་སྔོན་མ་ནས་བཟོས་ཟིན་པ་དེ་འདྲ་རེད་ཅེས་གསུངས་འདུག་སྙན་ཐོ་དེའི་ནང་ད་ལྟ་ནས་དུས་སྐབས་དེའི་བར་ལྗང་གུ་དུག་རྫས། Green Gas། ཉུང་དུ་ག་ཚོད་གཏོང་ཐུབ་མིན་ལ་མ་ལྟོས་པར། ད་ལྟ་ནས་ཕྱི་ལོ་ཉིས་སྟོང་ལྔ་བཅུ་ལོའི་བར་དུ། རྒྱ་མཚོ་ཡི་ཆུ་ཡི་མཐོ་ཚད་དེ་བཞིན། Centimeter བཅོ་ལྔ་ནས་ཉི་ཤུ་རྩ་ལྔ་བར། མཐོ་རུ་འགྲོ་རྒྱུ་ཡིན་སྐོར་འགྲེལ་བརྗོད་གནང་འདུག་སློབ་དཔོན་ཆེན་མོ McGregor ལགས་ཀྱིས།

Coastal Inundation། ཁོང་གིས་མི་ཚང་མ་ལ་སྣང་ཚུལ་མ་འདྲ་བ་ཡོད་པས། ཁ་ཅིག་བྲག་རི་སྒང་ལ་གནས་སྡོད་བྱེད་བཞིན་ཡོད་དུས། རྒྱ་མཚོ་ལས་མཐོ་ཚད་བར་ཐག་སྨི་བཅུ་ཙམ་འདུག་པས Centimeter ཉི་ཤུ་རྩ་ལྔ་ཙམ་ཡར་མཐོ་རུ་འགྲོ་བ་དེས། ང་ལ་གཅིག་ཀྱང་གནོད་ཐུབ་ས་མ་རེད་དྲན་སྲིད་ཀྱི་རེད། ཡང་མི་ཁ་ཅིག་ད་ལྟ་ནས་ཆུ་ལོག་གི་དཀའ་ངལ་ཤུགས་ཆེ་འཕྲད་བཞིན་ཡོད་དུས། གལ་སྲིད་ད་དུང་དེའི་སྒང་ལ་རྒྱ་མཚོ་ཡི་མཐོ་ཚད་ལས Centimeter ཉི་ཤུ་རྩ་ལྔ་སྣོན་པ་ཡིན་ན། རྒྱ་ལམ་གི་སྒང་ལ་ཆུ Centimeter ཁ་ཤས་མཐོ་རུ་ཕྱིན་ཡོད་པ་རེད། ལམ་ཁ་དེ་སེན་ཏི་མི་ཀྲ་ཉེར་བཞི་ཙམ་ཆུ་ཡི་ནང་མར་འཛུལ་ཡོད་པ་རེད་ཅེས་གསུངས་འདུག་ཞིབ་འཇུག་ཁང་གིས་ད་ལྟ་ལྗང་གུ་དུག་རྫས་མང་དུ་འགྲོ་བཞིན་པའི་གནས་སྟངས་དེ་ལ་བལྟས་ན། མ་འོངས་པར་ཕྱི་ལོ་ཉིས་སྟོང་བརྒྱ་ཐམ་པ་ཡི་ནང་གོ་ལ་ཁྱོན་ཡོངས་ལ་རྒྱ་མཚོ་ཡི་མཐོ་ཚད་ལས་སེན་ཏི་མི་ཀྲ་བརྒྱད་ཅུ་གྱ་བཞི་ཙམ་མཐོ་རུ་འགྲོ་རྒྱུ་ཡིན་པའི་ཚོད་དཔག་བྱས་ཡོད་པ་རེད། ཡང་ཁོང་གིས་རྒྱ་མཚོ་ཡི་ཆུ་མཐོ་རུ་འགྲོ་བ་ནི་སྣོད་ཅིག་གི་ནང་ཆུ་བླུགས་པ་དང་གཏན་ནས་མི་འདྲ་བར 춘용이 잔초이 최최기의 토런족이 여버지 키스 온도 뭐라니 you go to a lot of beaches in sydney at least in the northern beaches you don't have to go back that far from the beach and you're in some quite steep hills uh, and you know we're thinking kind of lots of bedrock and in between beaches there's lots of kind of sandstone cliffs so you can't imagine that there's going to be a great deal of erosion there's not that capacity for a beach to move back 100 meters.
ཁོང་གིས་ཁྱེད་རང་སིཌ་ནི་གི་མཚོ་འགྲམ་དང་ཐེངས་མང་འགྲོ་དུས། ཐག་རིང་པོ་འགྲོ་མི་དགོས་པར northern beaches ལ་ཐེངས་ཤིག་སོང་དང། དེ་ལ་བྲག་རི་དང་རྡོ་གཅལ་དེ་བཞིན་རིམ་ཟད་དུ་ཕྱིན་པའི་བྱེ་རྡོ་མང་པོ་ཡོད་པ་རེད། ཁྱེད་རང་གིས་དེ་ཚོ་རིམ་བཞིན་ཟད་པར་དུས་ཚོད་མང་པོ་ཞིག་འགོར་གི་རེད་བསམས་ཀྱང། དེ་ནི་རྒྱ་མཚོ་ཡི་ཆུ་མི་ཊར་བརྒྱ་ཙམ་ཚུར་ཡོང་བར་གང་ཡང་འགོར་གི་མ་རེད། འོན་ཀྱང་ས་གནས་མང་པོ་ཞིག་མཚོ་འགྲམ་དུ་ཆགས་ཡོད་པ་དང། ས་གནས་དེ་ནི་རྒྱ་མཚོ་ཡི་བར་བར་ཐག་སྨི་བརྒྱ་ཕྲག་ཁ་ཤས་ཡོད་ཀྱང། མཚོ་འགྲམ་དེ་ཚོ་རིམ་པ་བཞིན་རྒྱ་མཚོ་ཡི་ནང་ཉིལ་འགྲོ་གི་ཡོད་པ་རེད་ཅེས་གསུངས་འདུག། ཁྱེད་རང་ཨོས་ཏྲེ་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།